SBS བོད་སྐད། ཨོ་སི་ཀྲི་ལི་ཡའི་དངུལ་ཁང་ཨ་མ་ལ་གཞིགས་ན་ཏོག་དབྱིབས་གཉན་རིམས་ཀྱི་རྐྱེན་པས་འདི་ལོའི་ལོ་མཇུག་བར་ལས་མེད་པའི་བརྒྱ་ཆ་བཅུ་ཙམ་འཕར་ཉེན་ཡོད་འདུག་པས་ཨོ་སི་ཀྲི་ལི་ཡའི་མི་སེར་ཙམ་མ་ཟད་ལྷག་པར་དུ་འཕྲལ་སེལ་གཞིས་སྤོ་བ་རྣམས་ལ་ལས་ཀ་འཚོལ་བར་སྔར་ལས་དཀའ་ལས་ཁག་པར་འགྱུར་ཉེན་ཡོད་འདུག།

དེ་བཞིན Houston ལགས་ཀྱིས་འཕྲལ་སེལ་ཐོངས་མཆན་ཡོད་མཁན་རྣམས་ལ་རང་ཉིད་ཀྱི་ཐོངས་མཆན་ལག་ཁྱེར་ཐོག་ལས་ཀའི་ཐོབ་ཐང་ཇི་ལྟར་ཡོད་པ་ཞིབ་ཕྲའི་གནས་ཚུལ་ལས་ཀ་འཚོལ་སྐབས་འབུལ་ན་དགེ་མཚན་ཡོད་ཅེས་ཁོང་གིས་མུ་མཐུད་གསུངས་དོན།
སྐབས་རེ་ཁྱེད་རང་ལ་ལས་ཀ་ཞིག་རག་ནས་དགོས་ཡོད་ཀྱི་སྦྱོང་བརྡར་བསྒྲུབ་ན་ཡང་མཐར་ཐོངས་མཆན་ལག་ཁྱེར་གྱི་གནས་སྟངས་ལ་བརྟེན་འགོག་རྐྱེན་འཕྲད་པ་མང་པོ་འབྱུང་གི་ཡོད། དེར་བརྟེན་ཁྱེད་ཀྱིས་སྔ་ས་ནས་རང་ཉིད་ཀྱི་ལས་གནས་སུ་ཐོངས་མཆན་ལག་ཁྱེར་གྱི་གནས་ཚུལ་ཞིབ་ཕྲ་སྙན་སེང་ཞུས་པ་ཡིན་ན་ཚང་མར་སྟབས་བདེ་བ་ཡོང་ངེས་རེད། ཡང David Cawley ལགས་ནི་རྒྱལ་སྤྱིའི་ལས་མི་བསྡུ་ཁུངས་ཚོང་ལས Hays ཞེས་པའི་ས་གནས་འགན་འཛིན་ཞིག་ཡིན་པ་དང་ཁོང་གིས་ལས་ཀ་སྤྲོད་མཁན་རྣམས་ལ་སྤྱིར་སྙན་ཞུ་འབུལ་མི་རྣམས་ཀྱི་ལས་ཀའི་ཐོབ་ཐང་སྐོར་གནས་ཚུལ་གསལ་པོ་ཤེས་དགོས་ཞེས་ཁོང་གིས་གསུངས་དོན།

ཁུ་ཝེད་ནས་ཨོ་སི་ཀྲི་ལི་ཡར་སྤོ་བ་ཡིན་འདུག་དེ་ཡང་ཁོང་གིས་ཁུ་ཝེད་ནང་ལས་ཀ་བཞག་ནས་དེར་སླེབས་པ་དང། འདི་ལོའི་ཕྱི་ཟླ་གསུམ་པའི་ནང་ཨོ་སི་ཀྲི་ལི་ཡའི་ལས་མིའི་ཐོབ་ཐང་ཆ་ཚང་རག་པ་ཡིན་འདུག་འོན་ཀྱང་ཁོ་རང་ཨོ་སི་ཀྲི་ལི་ཡའི་ལས་གནས་ཀྱི་འགྲོ་སྟངས་འགྲོ་ལུགས་དང་ལམ་སྲོལ་སོགས་སླར་ཡང་སྦྱང་དགོས་པ་བྱུང་ཡོད་འདུག་ཁོང་གིས་གསུངས་དོན། ང་རང་ལ་དེ་སྔར་ལོ་བདུན་གྱི་ལས་ཀའི་ཉམས་མྱོང་ཡོད་ཀྱང་འདིར་སླེབས་རྗེས་གཞི་ནས་འགོ་འཛུགས་དགོས་པ་བྱུང། ཐ་ན་ངའི་ཉམས་མྱོང་སྙིང་བསྡུས་དང་ངོ་སྤྲོད་ཡི་གེ་སོགས་ཨོ་སི་ཀྲི་ལི་ཡའི་ལས་གནས་དང་རན་པ་བསྐྱར་བཅོས་བྱེད་དགོས་པ་བྱུང། དེ་བཞིན་ཝིག་ཏོ་རི་ཡའི་ནང་ཡོད་པའི་གཞིས་སྤོ་ཞབས་ཞུ་ཚོགས་པ AMES ལ་ཉེ་དུས་སུ་གཞིས་སྤོ་བ་ཇེ་མང་ཞིག་གིས་འབྲེལ་བ་གནང་ནས་ལས་ཀ་འཚོལ་བར་རོགས་སྐྱོར་བླངས་བཞིན་ཡོད་འདུག། ཚོགས་པ་དེའི་འབྲེལ་མཐུད་འགན་འཛིན་ལོ་རི་ནོ་ཝེལ་ལགས་ཀྱིས། འཕྲལ་སེལ་གཞིས་སྤོ་བ་མང་དག་ཅིག་རང་ཉིད་ཀྱི་ཉིན་རེའི་འགྲོ་གྲོན་འདང་ངེས་ཡོང་ཆེད་མགྲོན་ཁང་དང་ཟ་ཁང་སོགས་ཚོང་ལས་སྒོ་ཕྱེ་ཡོད་པ་ནང་ལས་ཀ་བྱེད་ཀྱི་ཡོད་ཅེས་གསུངས་ཡོད་པ་དང་དེ་བཞིན་ཁོང་མོས་ལས་འཚོལ་བ་རྣམས་ལ་ཐོག་མའི་ལས་ཀ་རག་པར་དཀའ་མོ་ཡོད་པར་བརྟེན། བྱུང་ན་རང་ཉིད་ལ་ལས་ཀ་རག་ཐབས་སུ་དགོས་འོས་ཀྱི་ཉམས་མྱོང་དང་ལག་ཁྱེར་གང་མང་ཞིག་བསྒྲུབ་དགོས་ཞེས་ཁོང་གིས་གསུངས་དོན། ང་ཚོའི་ཉེ་ཆར་མི་མང་པོ་ཞིག་གིས TAFE བརྒྱུད་ལག་ཤེས་འདྲ་མིན་སྦྱངས་ནས་ལག་ཁྱེར་ལེན་ཐབས་གནང་གི་ཡོད་པ་མཐོང་བྱུང། དེ་ལྟར་བྱས་པ་ཡིན་ན་རང་ཉིད་ཀྱི་དབྱིན་སྐད་ཡར་རྒྱས་འགྲོ་གི་རེད་ལ། མ་འོངས་པར་ལས་ཀ་རག་པར་ཕན་ཐོགས་ཆེན་པོ་ཡོང་ངེས་རེད། དེ་ཡང Hays ཚོང་ལས་ཀྱི་ས་གནས་འགན་འཛིན David Cawley ལགས་ཀྱིས་རང་ཉིད་ལ་ལས་ཀ་རག་ཆེད་འབྲེལ་མཐུད་ཀྱི་རྩལ་དེ་ཧ་ཅང་གལ་འགངས་ཆེན་པོ་ཡིན་ཞེས་ཁོང་གིས་གསུངས་དོན།
གལ་ཏེ་དབྱིན་སྐད་དེ་ཁྱེད་ཀྱི་ཕ་སྐད་མ་ཡིན་ན། ཁྱེད་རང་རང་ཉིད་ལ་དབྱིན་སྐད་འབྲི་ཀློག་དང་སྐད་རྒྱབ་པར་དཀའ་ངལ་མེད་པ་ཞིག་སྟོན་ཐུབ་པ་དགོས། དེ་བཞིན་ཁྱེད་ལ་ཨོ་སི་ཀྲི་ལི་ཡའི་ནང་གི་སྦྱོང་བརྡར་ལག་ཁྱེར་རིམ་པ་བཞི་པ་དེ་སྟོན་རྒྱུ་ཡོད་ན་ལས་ཀ་རག་ཅུང་སླ་བ་ཡོད། ཡང Cawley ལགས་ཀྱིས་ལས་མི་ཚོས་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་ལས་གནས་ཀྱི་ཁོར་ཡུག་གསར་པ་དང་གང་མགྱོགས་བསྟུན་ཐུབ་ན་དགེ་མཚན་ཡོད་ཅེས་ཁོང་གིས་གསུངས་དོན། ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་ལས་གནས་མང་པོ་ཞིག་གི་ཁོར་ཡུག་དང་ལས་ཀ་ལས་ཕྱོགས་ལ་འགྱུར་ལྡོག་ཆེན་པོ་ཕྱིན་ཡོད། ལས་མི་རྣམས་ཁྱིམ་དུ་སྡོད་ནས་ལས་ཀ་བྱེད་དགོས་པའི་གནས་སྟངས་ཤིག་ཆགས་ཡོད་པར་བརྟེན་དེར་རོགས་སྐྱོར་ཆེད་འཕྲུལ་ལས་རིག་པའི་ཐོག་ཁྱད་ལས་པའི་དགོས་མཁོ་ཆེན་པོ་ཆགས་ཡོད། དེར་བརྟེན་རང་ཉིད་ལ་རྩལ་དེ་དག་ཡོད་ན་ད་ལྟའི་གནས་སྟངས་འོག་ལས་གནས་མང་པོར་དགོས་མཁོ་ཆེན་པོ་ཡོད་པ་ཡིན། AMES སྤྱི་ཚོགས་ཞབས་ཞུ་ཚོགས་པའི་ལས་བྱེད་པ Mandy Ratcliffe ལགས་ཀྱིས། ལས་འཚོལ་བ་རྣམས་ལ་ལས་རིགས་འགའ་ཤས་ཤིག་གི་ནང་མུ་མཐུད་ལས་མི་དགོས་མཁོ་ཡོད་ཅེས་ཁོང་གིས་འགྲེལ་བརྗོད་གནང་དོན།
Some jobs don't require any experience ལས་ཀ་འགའ་ཤས་ལ་ཉམས་མྱོང་གང་ཡང་དགོས་ཀྱི་མེད་དཔེར་ན་ང་ཚོས་སྤྱི་ཟླ་བདུན་པའི་ནང་མི་མང་པོ་ཞིག་ལ་སྲོག་ཆགས་སེམས་ཅན་གྱི་ཟས་རིགས་ཐུམ་སྒྲིལ་བཟོ་མཁན་གྱི་ལས་ཀ་སྤྲད་ཡོད། མ་ཟད་ད་ལྟའི་གནས་སྟངས་ཀྱི་རྐྱེན་པས་ཁ་པར་བརྒྱུད་འགྲུལ་པ་ཞབས་ཞུའི་ལས་ཀ་རྣམས་ཁྱིམ་དུ་སྡོད་ནས་ལས་ཆོག་པ་ཡིན། ཡང David Cawley ལགས་ཀྱིས་ད་ལྟའི་ཆར་འཕྲོད་བསྟེན་ལྟ་སྐྱོང་དང་རྒན་རྒོན་ལྟ་སྐྱོང། དྲ་ཐོག་བརྒྱུད་ཚོང་འགྲེམས་འཕྲུལ་ལས་རིག་པ་དངུལ་རྩི། གཏེར་ཁ་སྔོག་འདོན་གཙང་སྦྲ་བཟོ་མཁན་སོགས་ཀྱི་ལས་མིའི་དགོས་མཁོ་ཆེ་བ་ཡོད་པ་གཟིགས་ཡོད་འདུག་ལྷག་པར་དུ་བརྡ་འཕྲིན་འཕྲུལ་ལས་ཀྱི་ཆེད་ལས་པ་རྣམས་ལ་ངེས་པར་དུ་ཨོ་སི་ཀྲི་ལི་ཡའི་ནང་ལས་ཀའི་ཉམས་མྱོང་བསགས་དགོས་པ་མེད་ཅེས David Cawley ལགས་ཀྱིས་འགྲེལ་བརྗོད་གནང་དོན།
ད་ལྟའི་དུས་ལ་ཨོ་སྟྲེ་ལི་ཡའི་ནང་རྒྱང་བཀྱེད་སྨན་བཅོས་བེད་སྤྱོད་ཇེ་མང་བྱེད་ཀྱི་ཡོད། དེར་བརྟེན། གལ་ཏེ་ཁྱེད་རང་དེ་སྔར་དབྱིན་ཡུལ་དང་ཨ་རི། ཡུ་རོབ་རྒྱལ་ཁབ་སོགས་ནང་རྒྱང་བཀྱེད་སྨན་བཅོས་དང། འབྲེལ་ཡོད་ལས་རིགས་ནང་ཞུགས་པའི་ཉམས་མྱོང་ཡོད་ན། ཁྱེད་རང་ཨོ་སྟྲེ་ལི་ཡའི་ནང་དེ་དང་འབྲེལ་བའི་ལས་ཀར་ཞུགས་པར་སྟབས་བདེ་བ་ཡོང་ངེས་རེད། དེར་བརྟེན་ཁྱེད་ལ་ངེས་པར་དུ་ཨོ་སྟྲེ་ལི་ཡ་རང་ནང་ཉམས་མྱོང་བསགས་དགོས་པའི་ངེས་པ་མེད། གང་ཡིན་ཟེར་ན་ལས་ཀའི་ཉམས་མྱོང་རིགས་གཅིག་རྒྱལ་སྤྱིའི་ནང་ངོས་ལེན་ཡོད་པ་ཡིན། ཡང་དེ་བཞིན Mandy Ratcliffe ལགས་ཀྱིས་ལས་འཚོལ་བ་རྣམས་ལ་མི་གཞན་དང་འབྲེལ་མཐུད་བྱས་ན་ལས་ཀ་འཚོལ་སྐབས་ཕན་ཐོགས་ཡོད་ཅེས་ཁོང་གིས་གསུངས་དོན།
ཁྱེད་ཀྱིས་ཁྱིམ་དུ་བསྡད་ནས་རང་ཉིད་ཁོ་ནས་ལས་ཀ་འཚོལ་ཐབས་བྱས་ན་འགྲིག་ཡ་མེད། ཁྱེད་ཀྱིས་མདུན་ལམ་ལམ་སྟོན་པ་དང་མཁས་པའི་ལམ་སྟོན་བླང་དགོས། ཕོལ་ཝིན་མེ་ཐིའུ་ལགས་ལ་ཐོག་མར་ཨེ་ཏི་ལེད་ནང་ཡོད་པའི་ཚོང་ལས་ཤིག་གི་ནང་ལས་ཀ་རག་ཡོད་ཀྱང་ནད་ཡམས་ཀྱི་རྐྱེན་པས་ས་མཚམས་བཀག་སྡོམ་བྱས་པར་བརྟེན། ཚོང་ལས་དེ་ཡོད་སའི་ས་གནས་རང་ནས་ལས་མི་བསྡུ་སྐོང་བྱེད་ཀྱི་ཡིན་ཞེས་ཁོང་ལ་ལན་ཕུལ་ཡོད་འདུག་དེར་བརྟེན་མཐར་མེ་ཐིའུ་ཁོང་ལ་ལས་ཀ་མེད་པའི་ལས་འཚོལ་བ་ཞིག་གྱུར་ནས་དེ་ནས་ཁོང་གིས LinkedIn ཐོག་ཨོ་སི་ཀྲི་ལི་ཡར་ཡོད་པའི་འཕྲུལ་ལས་འཆར་འགོད་པ་རྒྱ་གར་ནས་ཡིན་པ་གཞན་རྣམས་དང་འབྲེལ་མཐུད་གནང་ནས་ཁོང་རྣམ་པའི་ལམ་སྟོན་དང་རོགས་སྐྱོར་ཐོབ་ཡོད་འདུག་དེའི་བརྒྱུད་ཁོང་ལ་ལས་ཀ་གཉིས་ལས་བཅར་འདྲི་སྐད་བཏང་ཡོད་འདུག་ཁོང་གིས་གསུངས་དོན། དེང་སང་ལས་ཀ་མེད་པའི་མི་ཧ་ཅང་མང་པོ་ཞིག་ཡོད། དེར་བརྟེན་ས་མིག་གཅིག་ལ་སྙན་ཞུ་འབུལ་མཁན་མི་ཉིས་བརྒྱ་སུམ་བརྒྱ་ཙམ་ཡོང་དུས་མི་ཚང་མས་ངོ་སྤྲོད་ཡི་གེ་སྙིང་བསྡུས་ལ་ལྟ་བའི་དུས་ཚོད་མེད། དེར་བརྟེན་སྐབས་རེ་སོ་སོས་ཐད་ཀར་ལས་གནས་དེར་ཁ་པར་བཏང་ནས་བཀའ་མོལ་གནང་ཐུབ་ན་ཁྱད་པར་ཆེན་པོ་བཟོ་ཐུབ་ཀྱི་འདུག་ངས་ཁ་པར་བཏང་བར་བརྟེན་བཅར་འདྲི་སྐད་ཐེངས་གཉིས་བཏང་བྱུང། ཨོ་སི་ཀྲི་ལི་ཡའི་ནང་ལས་མེད་པའི་མི་བརྒྱ་ཆ་འཕར་གྱི་ཡོད་པ་ནི་སེམས་འཚབ་དགོས་པའི་གནད་དོན་ཞིག་ཡིན་ཀྱང་ནིག་ཧུའུ་སི་ཏན་ལགས་ཀྱིས་འཕྲལ་སེལ་ཐོངས་མཆན་ཐོག་ཡོད་པའི་གཞིས་སྤོ་བ་རྣམས་ལ་ཕྱི་རྒྱལ་དུ་ལུས་ཡོད་པའི་མི་རྣམས་ལས་གནས་སྟངས་དྲག་པ་ཡོད་ཅེས་ཁོང་གིས་འགྲེལ་བརྗོད་གནང་དོན།
ཁྱེད་རྣམས་པར་ཐོངས་མཆན་ལག་ཁྱེར་ཡོད་པ་དང་ཨོ་སི་ཀྲི་ལི་ཡའི་ནང་འཛུལ་ཚར་བ་རེད། ཐོངས་མཆན་དུས་ཚོད་རྫོགས་ན་དེ་དུས་འགྱངས་གནང་ཆོག་འོན་ཀྱང་མི་མང་པོ་ཞིག་ཐོངས་མཆན་ཡོད་བཞིན་དུ་ཨོ་སི་ཀྲི་ལི་ཡའི་ཕྱི་སྐྱོད་འགྲིམ་འགྲུལ་བཀག་སྡོམ་གྱིས་དེར་ཡོང་ཐབས་མེད། དེ་བཞིན་ཌེ་བིད་ཁའོ་ལི་ལགས་ཀྱིས་ཨོ་སི་ཀྲི་ལི་ཡའི་ལས་ཀའི་ཁྲོམ་རར་འགྲན་བསྡུར་ཤུགས་ཆེན་ཡོད་ཀྱང་ལས་རིགས་འགའ་ཤས་ནང་ལས་ཀའི་གོ་སྐབས་མུ་མཐུད་ནས་ཡོད་ཅེས་ཁོང་གིས་གསུངས་དོན།
ད་ལྟའི་གནས་སྟངས་འོག་ལས་ཀའི་གོ་སྐབས་ཇེ་ཉུང་དུ་སོང་ཡོད་པ་ནི་དངོས་ཡོད་ཀྱི་གནས་སྟངས་ཤིག་རེད། འོན་ཀྱང་གནས་སྐབས་རིང་ཁྱེད་ཀྱིས་རང་ཉིད་ཀྱི་ལག་རྩལ་ཡར་རྒྱས་གཏང་ཐུབ་ན་མ་འོངས་པར་ནད་ཡམས་མེད་པ་ཆགས་སྐབས་ཁྱེད་ལ་ལས་ཀ་རག་པའི་གོ་སྐབས་དེ་བས་ཆེ་བ་ཆགས་ཀྱི་རེད། ཡང་མེ་ཐིའུ་ལགས་ཁོང་གནས་སྐབས་རིང་ནིའུ་ཁཱ་སིལ་ནང་གི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞིག་གི་ནང་དང་བླངས་པ་གནང་བཞིན་པ་ཡིན་འདུག་དེའི་གོང་ལ་ཁོང་ཟ་ཁང་ཞིག་ཏུ་ལས་ཀ་བྱས་ཡོད་ཀྱང་ཏོག་དབྱིབས་ནད་དུག་ཁྱབ་པར་བརྟེན་ཁོང་གི་ལས་དུས་ཇེ་ཉུང་དུ་སོང་ཡོད་འདུག་ཁོང་གིས་གསུངས་དོན།
ངས་དཀའ་ངལ་མང་པོ་ལ་གདོང་ལེན་བྱེད་མྱོང་ཡོད་པས་དེའི་ཉམས་མྱོང་ལས། རྟག་པ་བརྟན་པ་ཡིན་པ་གང་ཡང་མེད།
སྔ་ཕྱི་མ་གཏོགས་གནས་སྟངས་ཡག་ཏུ་འགྲོ་ངེས་རེད་བསམ་པའི་རེ་བ་བཟང་པོ་ཞིག་བཅངས་ནས་ཡོད། གལ་ཏེ་ཁྱེད་ལ་སེམས་ངལ་ཡོད་པའི་སེམས་ཁམས་འཕྲོད་བསྟེན་ཐོག་རོགས་སྐྱོར་དགོས་ཚེ། Beyond Blue ལ་ཁ་པར་ཨང་གཅིག་གསུམ་ཀླད་ཀོར་ཀླད་ཀོར། གཉིས་གཉིས་བཞི་དྲུག་གསུམ་དྲུག་ཐོག་དང། Lifeline ལ་ཁ་པར་ཨང་གཅིག་གསུམ་གཅིག་གཅིག་གཅིག་བཞི་ཐོག་འབྲེལ་བ་གནང་ཆོག་ཡང་གལ་ཏེ་ཁྱེད་ལ་ཁ་པར་བརྒྱུད་སྐད་སྒྱུར་དགོས་ཚེ། ཁ་པར་ཨང་གཅིག་གསུམ་གཅིག་བཞི་ལྔ་ཀླད་ཀོར་ཐོག་འབྲེལ་བ་གནང་རོགས། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ། ཁྱེད་རང Australia ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs.com.au/tibetan ཐོག་གསན་རྒྱུ་ཡོད།